གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་མགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་རེས་གཟའ་སྤེན་པ་རེད་བྱུང་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བྱེད་རྒྱུ་ཡིན། ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཉིན་དང་པོའི་དུས་སུ་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཡིན་དུས་ང་ཚོས་ཉོན་མོངས་པ་གཉེན་པོ་བསྟེན་ཏེ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་གནང་དགོས་ཞེས་བཀའ་སློབ་སྩལ་གནང་མཛད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་ཁྲི་ཆེན་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ངོ་ལྔ་བརྒྱ་ལྔ་བཅུ་འཁོར་བ་གི་རྗེས་དྲན་ཚོགས་ཡོད་གི། ད་མཐའ་མ་དེར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བོད་རང་སྐྱོང་ལྗོངས་ཟེར་བའི་ནང་གི་སྦྲུམ་མ་དང་བྱིས་པ་འཆི་སྐྱོན་གྱི་གྲངས་ཚད་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཆ་སྙོམས་གྲངས་ཚད་ལས་ཧ་ཅང་མཐོན་པོར་སླེབས་ཡོད་པ་དང་འབྲེལ་ནས་བོད་མིར་འདྲ་མཉམ་གྱི་ཐོབ་ཐང་དང་མཐུན་རྐྱེན་མེད་པ་གསལ་བོ་ཡིན་པའི་ཐད་ལ་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཉིན་དང་པོའི་དུས་སུ་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཡིན་ཏེ་ང་ཚོས་ཉོན་མོངས་པ་གཉེན་པོ་བསྟེན་ཏེ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་གནང་དགོས་ཞེས་བཀའ་སློབ་སྩལ་གནང་མཛད་འདུག

གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉིན་མཚན་དུས་དྲུག་ཏུ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བར་ཐུགས་དགོངས་བཞེས་བཞིན་ཡོད་པ་ལྟར་ཆོས་གྲོགས་ཚང་མས་ཀྱང་དེ་ལྟར་གནང་དགོས་པའི་ལམ་སྟོན་བཀའ་དྲིན་ཆེ་གནང་མཛད་ཡོད། སྐབས་དེར་གསུང་ཆོས་ཞུ་བར་བཅར་བའི་དད་ལྡན་སེར་སྐྱ་མི་མང་ཁྲོད་ནས་ཧི་མ་ལ་ཡ་རི་རྒྱུད་ཀྱི་མི་རིགས་ཁག་ཅིག་ལ་བཅར་འདྲི་བྱེད་སྐབས་ཁོང་རྣམ་པས་མགྲིན་དབྱངས་གཅིག་གྱུར་གྱི་ངང་གསུང་རྒྱུར། ངའི་མིང་ལ་པ་སངས་ཚེ་རིང་ཞུ་གི་ཡོད། ད་ལམ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་རྒྱུ་དང་གསུང་ཆོས་ཐོས་པར་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་ཞུ་གི་ཡོད་ཟེར། ཐེངས་འདིའི་གསུང་ཆོས་དེ་བཞིན་དད་ལྡན་ཆོས་ཞུ་བ་རྣམས་ལ་བརྙན་འཕྲིན་བརྒྱུད་ནས་ཐད་གཏོང་མཇལ་བ་དང་གསན་ཐུབ་པ་མ་ཟད་ད་རུང་དབྱིན་སྐད་དང་རྒྱ་སྐད། ཧིན་རྡི་དང་ཁོ་རེ་ཡ་ཝེ་ཐེ་ནམ་སོགས་སྐད་རིགས་མི་འདྲ་བ་བཅོ་བརྒྱད་ཀྱི་ཐོག་ནས་གསུང་སྒྱུར་གྱི་མཐུན་རྐྱེན་སྦྱོར་བཞིན་ཡོད་པ་རེད།

ཚོགས་འདུ་ཐེངས་དགུ་བའི་ཐོག་སྔར་དང་མི་འདྲ་བར་གཞོན་སྐྱེས་བཙུན་མ་ཤེས་ཡོན་པ་ཁ་ཤས་མཉམ་ཞུགས་ཀྱིས་འདི་ལྟ་བུའི་ཉམས་ཞིབ་དཔྱད་རྩོམ་སྤེལ་བ་དེ་ནི་བཙན་བྱོལ་བོད་མིའི་ཤེས་ཡོན་དང་འབྲེལ་བའི་ཉམས་ཞིབ་ཀྱི་གནས་བབ་ཡར་རྒྱས་འགྲོ་བཞིན་པར་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་སོང། ཚོ་ཉམས་ཞིབ་བྱེད་སྟངས་དང་རྩོམ་སྒྲིག་བྱེད་སྟངས་རེད། རྩོམ་སྒྲིག་པས་ཕྱོགས། ད་རེས་དབུ་འབྱེད་གནང་བའི་ན་གཞོན་ཉམས་ཞིབ་པ་ཚོའི་དཔྱད་རྩོམ་ཕྱོགས་བསྒྲིགས་ཀྱི་དཔེ་དེབ་ནང། བོད་ཀྱིས་ཏུན་ཧོང་བདག་ཏུ་བཟུང་བའི་སྐོར་གླེང་བ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོར་བོད་ནང་ལྷགས་པའི་ཤར་པ་རྒྱལ་པོ་ནཱ་ཏུན་གྱི་སྐོར་རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་དང་ཨ་རི་བར་གྱི་འབྲེལ་བ། དེ་བཞིན་རི་བོ་དགེ་ལུགས་པའི་བསྟན་བདག་དགའ་ལྡན་ཁྲི་རིན་པོ་ཆེའི་བྱུང་རབས་སོགས་བོད་ཀྱི་ནང་ཆོས་དང་ལོ་རྒྱུས། རྩོམ་རིག། བརྡ་སྤྲོད། སྐད་ཡིག་སྲིད་དོན་སྐྱེ་ཁམས་དམངས་སྲོལ་སོགས་བརྗོད་གཞི་མི་འདྲ་བ་ཉི་ཤུ་རྩ་བཞི་ཡོད་ལ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ཀྱིས་དཔེ་དེབ་དེ་ནི་མ་འོངས་པར་བོད་རིག་པའི་ཚོགས་འདུ་དང་འབྲེལ་བའི་དཔྱད་ཞིབ་ལ་གཞིར་བཞག་ལྟ་བུ་ཞིག་ཏུ་གྱུར་ཡོད་པའི་ནུས་པ་ཡོད་པ་གསུང་གི་འདུག་ཡང་སྐབས་དེར་ཉམས་ཞིབ་ཁང་དེ་ཉིད་ཀྱི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། དེ་དང་ཧི་མ་ལ་ཡའི་རི་རྒྱུད་མཁས་པ་དང་དེ་སོགས་གང་མང་མང་ཚོས་བསྡུ་རུབ་བྱས་ནས་བོད་ཆོས་དང་རིག་གཞུང་དང་ལོ་རྒྱུས་དང་དེ་སོགས་འབྲེལ་བ་ཡོད་པ། སྲིད་བྱུས་ཉམས་ཞིབ་ཁང་གིས་འགྲེམས་སྤེལ་བྱས་པའི་དཔྱད་རྩོམ་དེ་དག་ནི་རྒྱུན་དུ་རྒྱ་ནག་གཞུང་གིས་སྤེལ་བཞིན་པའི་བོད་དང་འབྲེལ་བའི་དུས་དེབ་དེ་དག་ལས་སྤུས་ཚད་ཡག་པོ་ཡོད་པའི་མྱོང་ཚོར་བྱུང་བའི་སྐོར་གསུངས་ཤིང། མ་འོངས་པར་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་བོད་དོན་དང་འབྲེལ་བའི་ཉམས་ཞིབ་ཀྱི་སྤུས་ཚད་གོང་མཐོ་དང་འབྲེལ་བའི་ཚོགས་འདུ་གང་ཐུབ་ཀྱིས་གོ་སྒྲིག་གནང་རྒྱུ་ཡིན་པ་གསུང་གི་འདུག། བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་དགུ་པ་དེ་ཁ་སྔོན་ཕྱི་ཟླ་བརྒྱད་པའི་ནང་སྐོང་འཚོགས་གནང་སྟེ་ཧི་མ་ལ་ཡའི་རི་རྒྱུད་ཀྱི་ཉམས་ཞིབ་པ་ཚུད་པའི་རྒྱ་གར་དང་བལ་ཡུལ་གཉིས་ནས་གཞོན་སྐྱེས་ཉམས་ཞིབ་པ་སུམ་ཅུ་ལྷག་མཉམ་ཞུགས་གནང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན། དགའ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན། ཁྲི་ཆེན་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ལྔ་བརྒྱ་ར་ལྔ་བཅུ་འཁོར་བའི་རྗེས་དྲན་འཚོགས་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་གིས་གནས་ཚུལ་བཏང་བར་གསན་རོགས་གནང། དགའ་ལྡན་ཁྲི་ཐོག་དྲུག་པ་དང་དགའ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་དགོངས་པ་མྱ་ངན་ལས་འདས་ནས་མི་ལོ་ཧྲིལ་བོ་ལྔ་བརྒྱ་ར་ལྔ་བཅུ་འཁོར་བ་གི་རྗེས་དྲན་ཟིག། རྒྱ་གར་གི་གནས་མཆོག་རྡོ་རྗེ་གདན་གི་རྒྱལ་སྤྱིའི་རིག་གཞུང་ལྟེ་གནས་ཁང་དུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་དགུ་གི་ཉི་མ་གནང་བ་གི་ཚོགས་མགོན་དེར། སྐུ་མགྲོན་གཙོ་བོར་སྐྱབས་མགོན་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་དང། དམིགས་བསལ་སྐུ་མགྲོན་དུ་དགའ་ལྡན་ཁྲི་རིན་པོ་ཆེ་མཆོག། བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་དང་རྗེ་ཡབ་སྲས་གསུམ་གྱི་ནང་ཚན་མཁས་གྲུབ་དགེ་ལེགས་དཔལ་བཟང་གི་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་པ་གི་མཆོག་སྤྲུལ། ཀུན་བདེ་གླིང་རྟ་ཚག་རྗེ་དྲུང་སྐུ་འཕྲེང་བཅུ་གསུམ་པ་བསྟན་འཛིན་ཆོས་ཀྱི་རྒྱལ་མཚན་སོགས་མཁན་བླ་སྤྲུལ་མང་བོ་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བཅས་ཕེབས་ཡོད་པ་གི་སར། ཀུན་བདེ་གླིང་རྟ་ཚག་རྗེ་དྲུང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས། རིན་པོ་ཆེར་སྐུ་སྒེར་སོ་སོའི་འཁྲུངས་སྐར་ཚུན་ལ་བྱེད་སྒོ་སྣ་ཚོགས་སྤེལ་རྒྱུར་ཐུགས་མོས་མེད་ནའང། ཀུན་བདེ་གླིང་བླ་བྲང་གི་ཐོག་ནས་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་ལ་རྗེས་དྲན་ཞུ་རྒྱུ་གི་འཆར་གཞི་ལ་བཀག་འགོག་གི་ཕོད་པ་མེད་པ་དང་མཚུངས་གོང་ས་མཆོག་ཆིབས་བསྒྱུར་གྱི་སྐབས་དང་བསྟུན། གནས་མཆོག་རྡོ་རྗེ་གདན་དུ་དགོངས་རྫོགས་མཆོད་འབུལ་གནང་རྒྱུ་གི་དགོངས་འཆར་ཕུལ་བ་དང། གཙོ་བོ་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་གྱི་རྣམ་ཐར་ལ་རྗེས་སུ་སློབ་དགོས་པ་ཐུགས་ལ་འཇགས་རོགས་གི་འབོད་སྐུལ་གནང་གི་འདུག། ཀྱི་དགོངས་རྫོགས་ཀྱི་རྗེས་དྲན་ཞུས་ནས་གྲགས་གང་གར་གནང་བ་ཡིན་ན་ད་གཙོ་བོ་གཙོ་བོ་དེ་ནམ་རྒྱུན་སྔོན་བྱོན་བླ་མའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་བྱས་ནས་སྔོན་བྱོན་གྱི་བླ་མའི་རྣམ་ཐར་དེ་ཤེས་པའི་ཐོག་ནས། སྔོན་བྱོན་གྱི་བླ་མའི་རྣམ་ཐར་དེ་དྲན་པའི་ཐོག་ནས། ཨ་ནི་སོ་སོ་རང་ཉིད་ཡིན་ན་ཡང་དེ་དང་མཐུན་པ་ཅིག་གང་ཐུབ་ཐུབ་ཀྱིས་འགྲོ་དགོས་ཡ་དེ་གལ་ཆེན་པོ་རེད་ག་རེ་བསམ་བསྡད་ཀྱི་ཡོད། ད་བ་སོ་ཆོས་ཀྱི་རྒྱལ་མཚན་གྱི་རྣམ་ཐར་ཞུས་ནས་བསྡོམས་བརྒྱབ་པ་ཡིན་ན། དང་པོར་རྒྱ་ཆེན་ཐོས་པ་མང་དུ་བཙལ་བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར་ཐ་མར་ཉིན་མཚན་ཀུན་ཏུ་ཉམས་སུ་བླངས།
ཇི་སྐད་དུ། རྗེ་བདག་ཉིད་ཆེན་པོའི། བཀའ་སྩལ་པ། དེ་རྣམས་བདུད་སྡེ་བ་བཅས་ཀྱི་ཆགས་བསྡད་ཡོད་རེད། དེ་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀུན་བདེ་གླིང་རིན་པོ་ཆེ་མཆོག་གི་སྐུ་གསུང་ཐུགས་ཀྱི་མཛད་འཕྲིན་དབྱར་མཚོ་ལྟར་རྒྱས་པ་གི་གསུང་བཤད་གནང་ཡོད་ཅིང། ཕྱོགས་མཚུངས་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང། བ་སོ་ཆོས་རྗེ་དགའ་ལྡན་ཁྲི་ལ་ཕེབས་ནས་སྙན་བརྒྱུད་ཀྱི་གདམས་པ་ཁྱབ་བརྡལ་ཤུགས་ཆེ་བྱུང་སྟེ། ཁོང་གི་ཞལ་སློབ་རྡོ་རྗེ་མཆེད་གསུམ་སོགས་ལ་ཚེ་གཅིག་གི་རིང་ཟུང་འཇུག་གི་གོ་འཕང་བརྙེས་པ་དེས། རྗེ་རིན་པོ་ཆེ་གི་བསྟན་པར་ཉམས་ལེན་ཕུལ་ཕྱིན་བྱས་ན་ཚེ་གཅིག་ལ་ཟུང་འཇུག་གི་གོ་འཕང་བརྙེས་པ་གི་དམིགས་བསལ་གི་ཐབས་ལམ་ཡོད་པ་གསལ་བོར་ཆགས་ཡོད་པས། རྗེས་འཇུག་གདུལ་བྱ་ཚོ་གི་ཉམས་ལེན་གནང་དགོས་པ་གསུང་གི་འདུག་ཅིང། གཞན་ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་མཆོག་ནས་ཀྱང། བ་སོ་ཆོས་རྗེ་གི་རྗེས་དྲན་ངོ་མ་ནི་ཁོང་གི་མཛད་པ་རྣམ་ཐར་ལ་བསླབས་ཏེ་རྗེ་བླ་མའི་བསྟན་པ་ལ་བྱ་བ་བྱེད་དགོས་པ་གི་བསླབ་འདོམས་གནང་བ་བརྒྱུད། སྐྱབས་མགོན་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས། ཀུན་བདེ་གླིང་སྐུ་ཕྲེང་རིམ་བྱོན་གྱིས་བསྟན་འགྲོའི་དོན་རྒྱ་ཆེར་མཛད་ཡོད་པ་དང། ཁོང་སྐུ་སྒེར་ལ་མཚོན་ན་ཀུན་བདེ་གླིང་སྐུ་ཐོག་གོང་མ་དང་འབྲེལ་ལམ་ཆེན་པོ་ཡོད་པ་དང། མཆོག་སྤྲུལ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པ་གི་སྒོ་ནས་སྐུ་གོང་མ་གི་རྣམ་ཐར་བདག་གིར་བཞེས་རོགས་ཞེས་ལམ་སྟོན་ཕེབས་ཀྱི་འདུག། རིན་པོ་ཆེ་སྐུ་ཐོག་དེའི་ཐོག་ལ་ཡིན་ན་ཡང་ད་གསན་བསམ་གྱི་རྩལ་རྫོགས་ནས་ཧི་མ་ལ་ཡའི་རི་རྒྱུད་རེད་མ་ཟད་པའི་ཅིག་ད་འཛམ་བུ་གླིང་ས་གནས་ག་ས་ག་ལ་ཡང་ཞབས་ཀྱིས་བཅགས་ནས་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་པོ། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་བཀའ་སློབ་ཕེབས་པ་ནང་བཞིན་གྱི་ཨེ་ནི་གསན་བསམ་གནང་ཡ་རེད་བསྟན་འགྲོའི་དོན་ཆེན་གནང་ཡ་རེད་དེ་ཚོ་རྒྱ་ཆེར་དང་ཆེན་པོ་གནང་དང་གནང་བཞིན་པ་ཡིན་པ་ལ་ཡང་སྙིང་ནས་ཐུགས་རྗེ་ཆེ་ཟེར་ཞུ་ཡ་དང་ད་དུང་ཡིན་ན་ཡང་ཨེ་ནི་སྐུ་ཚེ་ཞབས་པད་ཡུན་རིང་དུ་བརྟན་པའི་ཐོག་ནས་ཨེ་ནི་བསྟན་པ་དང་འགྲོ་བའི་དོན་སྐུ་གོང་མའི་གོང་མའི་རྣམ་ཐར་བདག་གིར་དགོངས་པའི་ཐོག་ནས་ཨེ་ནི་བཞེས་རོགས་གནང་ཟེར་བྱས་ནས་ཞུ་ཡ་དེ་ཙམ་ཡིན་ད། ཞེས་ར་ཞེས་ར་ཁའི་ཞོལ་ཡར་སེ་མིན་དུ། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་བདག་པོ་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་ནི། སྤྱི་ལོ་གཅིག་སྟོང་བཞི་བརྒྱ་གཉིས་ལོར་གཙང་ལྡོག་གཞུང་དུ་འཁྲུངས་ཏེ་རྟོགས་ལྡན་འཇམ་དཔལ་རྒྱ་མཚོ་དང། མཁས་གྲུབ་དགེ་ལེགས་དཔལ་བཟང་གཉིས་ལ་རྗེ་རིན་པོ་ཆེ་ནས་བརྒྱུད་པ། ཚེ་གཅིག་ལ་འཚང་རྒྱ་བའི་མན་ངག་ཐུན་མོང་མ་ཡིན་པ་སྟེ། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་ཁུངས་བཅོལ་ས་ཆགས་ཡོད་ཅིང། ཁོང་གི་སྐྱེ་ཕྲེང་འཛིན་པ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་རིམ་བྱོན་ནི་དགའ་ལྡན་ཕོ་བྲང་གི་སྐབས་ལ་བོད་རྒྱ་ཧོར་གསུམ་གྱི་ནང་ཤུགས་རྐྱེན་ཧ་ཅང་ཆེ་བ་གི་བླ་སྤྲུལ་ཟིག་ཡིན་པར་བརྟེན། རྗེ་དྲུང་བློ་བཟང་བསྟན་པའི་མགོན་པོ་སོགས་སྐུ་ཐོག་གཉིས་ཀྱི་རིང་བོད་ཀྱི་རྒྱལ་ཚབ་གནང་སྟེ། རྒྱལ་དབང་སྐུ་འཕྲེང་དགུ་པ་དང་བཅུ་གསུམ་པ་གཉིས་ཀ་གསེར་བུམ་དཀྲུགས་འདོན་མ་དགོས་པར་ཁྲི་འདོན་གནང་ཐུབ་པ་དང། རྒྱལ་དབང་སྐུ་འཕྲེང་བཅུ་གཅིག་པ་དང་བཅུ་གསུམ་པའི་ཡོངས་འཛིན་ཀྱང་གནང་ལམ་བྱུང་ཡོད་པ་དང། ད་ལྟའི་རྟ་ཚག་རྗེ་དྲུང་སྐུ་འཕྲེང་བཅུ་གསུམ་པ་འདི་བཞིན། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་གྱི་ལོར་བོད་ཀྱི་རྒྱལ་ས་ལྷ་སའི་ནང་དབང་ལྡན་དཔལ་འབར་དུ་འཁྲུངས་པ། རིམ་པས་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ཆོས་ཞུགས་ཀྱིས་དགེ་བཤེས་ཐོན་ཡོད་པ་རེད།

རོགས་དངུལ་འདམ་སྒྲུག་བྱུང་བའི་མི་སྣའི་མིང་ཐོ་གསལ་བསྒྲགས་བྱས་འདུག་ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞིའི་ཉིན་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསལ་བསྒྲགས་ཤིག་སྤེལ་བའི་ནང་བཀོད་དོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རོ་ཝེལ་ཕན་ཌའམ་རོ་ཝེལ་ཐེབས་རྩའི་ལས་གཞི་དེའི་ཐད་རོགས་དངུལ་གནང་རྒྱུའི་འདམ་ཐོན་བྱུང་བའི་ལས་གཞི་དང་མི་སྣ་དེ་དག་གི་མིང་ཐོ་བསྒྲགས་ཡོད་པ་རེད་སྤྱིར་བཏང་རོ་ཝེལ་ཐེབས་རྩའི་རོགས་དངུལ་ཁྱོན་ཨ་རིའི་སྒོར་མོ་ཉི་ཁྲི་བཞི་སྟོང་བདུན་བརྒྱར་བདུན་ཅུ་དོན་ལྔ་ཡོད་པ་ལས་ལས་འཆར་ལ་གཞིགས་པའི་ཨ་རིའི་སྒོར་མོ་ཉིས་སྟོང་ནས་ལྔ་སྟོང་བདུན་བརྒྱར་དོན་ལྔ་བར་གནང་གི་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ལས་འཆར་ལ་བོད་རིགས་བཞི་བཅུ་ཞེ་དགུ་ཙམ་ནས་རོགས་དངུལ་དེ་འཐོབ་པའི་ཆེད་དུ་ལས་གཞིའི་འཆར་བཀོད་སྙན་ཞུ་ཕུལ་ཡོད་པའི་ཁོངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རོགས་དངུལ་གནང་མཁན་བདུན་འདམ་སྒྲུག་གིས་གསལ་བསྒྲགས་བྱས་ཡོད་པ་དེ་དག་ནི་འཇམ་དབྱངས་ལྷ་མོ་དང་བསྟན་འཛིན་ཚ་གོང་བསྟན་འཛིན་ཟླ་གསལ། ཌོག་ཊར་དཀོན་མཆོག་སྒྲོལ་མ་འཇམ་དཔལ་དོན་གྲུབ་ཀུན་བཟང་སྒྲོལ་མ་བཀྲ་ཤིས་ཉི་མ་བཅས་ཡིན་ཞིང་གོང་བཤད་མི་སྣ་བདུན་གྱི་ནང་བསྟན་འཛིན་ཚ་གོང་ནི་ཨ་མི་རི་ཀའི་ནང་སྡོད་མཁན་ཡིན་པ་ལས་གཞན་དྲུག་པོ་ནི་རྒྱ་གར་ནས་ཡིན་འདུག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལས་དོན་ལ་རྒྱབ་སྐྱོར་དང་ཕྱག་རོགས་གནང་མཁན་གཙོ་བོའི་གྲས་དགའ་ལེན་མཆོག་དང་སྦར་བ་ར་རོ་ཝེལ་རྣམ་གཉིས་དེ་སྔ་ཕྱི་ལོ་ཉིས་སྟོང་གཉིས་ལོར་གློ་བུར་དུ་གནམ་གྲུ་རྡབ་སྐྱོན་འོག་འདས་གྲོངས་སུ་ཕྱིན་པའི་དྲན་རྟེན་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་རོ་ཝེལ་ཐེབས་རྩ་ཞེས་པ་དེ་ཕྱི་ལོ་ཉིས་སྟོང་བཞི་ལོར་ཆེད་འཛུགས་གནང་བ་ཞིག་ཡིན་པ་དང་འདས་པའི་དུས་ཡུན་རིང་རོ་ཝེལ་ཐེབས་རྩ་ཁང་ནས་བོད་ཕྱི་ནང་གཉིས་སུ་རོགས་དངུལ་ཨ་རིའི་སྒོར་མོ་འབུམ་བདུན་ཙམ་གནང་ཡོད་པ་རེད། བུད་མེད་ནུས་སྟོབས་གོང་འཕེལ་ཚན་པས་ཉིན་བཞིའི་རིང་ཁྲིམས་གཏུག་དང་འབྲེལ་བའི་ཟབ་སྦྱོང་ཞིག་གོ་སྒྲིག་བྱས་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་གནས་ཚུལ་སྤེལ་བ་ལྟར་ན་དཔལ་འབྱོར་ལས་ཁུངས་དང་བུད་མེད་ནུས་སྟོབས་གོང་འཕེལ་ཚན་པ་གཉིས་ཟུང་འབྲེལ་གྱི་ཐོག་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་ཚེས་ཉི་ཤུ་དྲུག་ཉིན་གྲངས་བཞིའི་རིང། བཞུགས་སྒར་རྡ་རམ་ས་ལར་ཟབ་སྦྱོང་དེ་གོ་སྒྲིག་གནང་ཡོད་པ་དང་ཡང་ཟབ་སྦྱོང་དེའི་ནང་ཞུགས་མཁན་ལྷན་ཁང་ཁག་གི་ནང་བོད་མིའི་སྒྲིག་འཛུགས་ཀྱི་ནང་ཁུལ་བདེ་སྡུག་ཞུ་གཏུག་ཚོགས་ཆུང་ཞེས་པ་དེ་བཙུགས་ཡོད་པ་དེ་དག་དང་འབྲེལ་ཡོད་ཀྱིས་མཉམ་ཞུགས་གནང་འདུག་ཟབ་སྦྱོང་དེ་བཞིན་འབྲེལ་ཡོད་རྒྱ་གར་བ་ནེ་ལོ་པལ་རྒྱ་ཁྲི་དང། སྐྱབས་བཅོལ་དང་ཕྱི་མི་གཞིས་སྤོས་ཀྱི་ལས་གཞི་དང་འབྲེལ་ཡོད་མི་སྣ་འཇམ་དབྱངས་ལྷ་མོ་ལགས་ཡིན་འདུག་ད་རེས་ཀྱི་ཟབ་སྦྱོང་འདི་བརྒྱུད་ནས་ཚོགས་ཞུགས་པ་རྣམ་པར་ཕོ་མོ་དབྱེ་འབྱེད་དང་བརྙས་བཅོས་གཏོང་བ། སྐྱེས་པ་ཕོ་གལ་ཆེ་བ་ཡིན་པའི་རྣམ་འགྱུར་སྟོན་པ། ལས་ཁུངས་ནང་འཁྲིག་སྤྱོད་རྣམ་པ་མཚོན་པའི་སུན་གཙེར་བཟོ་བ་སོགས་ཀྱི་གནད་དོན་ཐོག་ནས་ཞུ་གཏུག་དང་ཁྲིམས་གཏུག་བྱེད་ཕྱོགས་སོགས་ཀྱི་ཐད་གོ་རྟོགས་སྤེལ་ཡོད་པ་རེད། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་ཡུལ་དེའི་རྒྱལ་ཁབ་ཁག་ཏུ་བཅའ་སྡོད་རྒྱ་ནག་གི་གཞུང་ཚབ་ཆེན་མོ་བ་ཚོས་རྒྱ་ནག་གི་ཕྱི་འབྲེལ་སྲིད་ཇུས་དེ་དམར་ཤོག་ཚོགས་པར་བློས་དཀར་བ་གཞི་རྩར་འཛིན་དགོས་པ་བསྐྱར་དུ་ནན་སྐུལ་བྱས་འདུག་ཚེས་ཉི་ཤུ་རྩ་དགུ་ཉིན་རོ་ཡི་ཊར་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་རེས་གཟའ་པ་སངས་ཉིན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་རྒྱ་ནག་གི་གཞུང་ཚབ་ཆེན་མོ་བ་ཚོས་རྒྱ་ནག་དམར་ཤོག་ཚོགས་པར་བློས་དཀར་བའི་ཕྱི་འབྲེལ་སྲིད་ཇུས་ཐད་ཀྱི་འཐབ་མོ་བ་བྱེད་དགོས་ཚུལ་དང་ཕྱི་འབྲེལ་སྲིད་ཇུས་ཐད་རྒྱ་ནག་དེ་ཉིན་རེ་བཞིན་ཡར་རྒྱས་འགྲོ་བའི་སྟོབས་ཆེན་གྱི་སྤོབས་པ་འཆང་འཛིན་དེ

དེ་བཞིན་རོ་ཡི་ཊར་གསར་སྤེལ་ཁང་གིས་སྤེལ་བའི་གནས་ཚུལ་ནང། རྒྱ་ནག་གི་འགོ་ཁྲིད་ཀྱི་གཏམ་བརྗོད་དེ་ཡིས་མི་རྣམས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་རྒྱ་ནག་གི་ཕྱི་འབྲེལ་སྲིད་ཇུས་ཐད་ང་རྒྱལ་དང་མཁྲེགས་འཛིན་གྱི་སྲིད་ཇུས་འཛིན་པ་དེ་དྲན་སློང་བྱེད་དུ་འཇུག་པ་དང་ཞི་ཅིན་ཕིན་ནས་ན་ནིང་གི་ཕྱི་ཟླ་བཅུ་གཅིག་པའི་ནང་ཨ་རིའི་སྲིད་འཛིན་བྷའི་ཌེན་དང་མཇལ་འཕྲད་བྱས་པའི་རྗེས་སུ་ཨ་རི་དང་རྒྱ་ནག་བར་གྱི་འབྲེལ་ལམ་དེ་དུས་ཐུང་རིང་ཇེ་ལེགས་ཀྱི་རྣམ་པ་ཞིག་ཐོན་ཡོད་ཅིང་རྒྱ་ནག་གིས་མིག་སྔར་ཧྥི་ལི་པིན་དང་ལྷོ་རྒྱ་ནག་རྒྱ་མཚོའི་རྩོད་གཞི་དང་དེ་བཞིན་ཉི་ཧོང་གི་ཉིང་རྡུལ་སྙིགས་རོ་རྒྱ་མཚོའི་ནང་བླུགས་པའི་གནད་དོན་སོགས་ཀྱི་རྐྱེན་གྱིས་ཨ་རྒྱ་གཉིས་ཀྱི་འབྲེལ་ལམ་མུ་མཐུད་དུ་ཇེ་སྡུག་འགྲོ་བཞིན་པ་རེད་ཅེས་བརྗོད་འདུག་དེ་མིན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་གོང་ཞུས་རྒྱ་ནག་ཏུ་འཚོགས་པའི་ཕྱི་སྲིད་ལས་དོན་ཚོགས་འདུའི་སྟེང་གཞུང་ཚབ་ཆེན་མོ་བ་ཚོས་དམར་ཤོག་ཚོགས་པའི་སྒྲིག་ཁྲིམས་ནན་སྲུང་བྱེད་དགོས་པ་ཐེངས་བདུན་ལ་བསྐྱར་ཟློས་བྱས་ཡོད་ཚུལ་དང་དེ་ནི་རྒྱ་ནག་གི་དེ་སྔའི་ཨ་རིའི་ནང་བཅའ་སྡོད་གཞུང་ཚབ་ཆེན་མོ་བ་ཟུར་པ་ཆིང་གཱང་གི་དོན་རྐྱེན་དང་འབྲེལ་ནས་མི་གཞན་པར་དྲན་སྐུལ་བྱས་པ་ཞིག་ཡིན་པ་དང་ཡང་ཞི་ཅིན་ཕིན་ནས་གཞུང་ཚབ་ཆེན་མོ་བ་ཚོས་དམར་ཤོག་ཚོགས་པ་དང་གཞུང་མི་མང་བཅས་ལ་བློ་དཀར་བ་བྱེད་རྒྱུ་དེ་ནི་རྒྱ་ནག་གི་ཕྱི་འབྲེལ་སྲིད་ཇུས་ཐད་ཀྱི་གཟི་བརྗིད་ལྡན་པའི་སྲོལ་རྒྱུན་ཡིན་ཚུལ་བསྐྱར་དུ་ནན་བརྗོད་བྱས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གི་མཚོ་དམག་དམག་དཔོན་ཏུང་ཅུན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་དུ་བསྐོ་བཞག་བྱས་པའི་ཐད་ལ་བོད་རྒྱལ་གྱིས་གནས་ཚུལ་རྒྱང་སྲིང་བྱས་པར་གསན་རོགས་གནང། རྒྱལ་སྤྱི་གི་བརྒྱུད་ལམ་ཁག་ཏུ་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་གནས་ཚུལ་སྤེལ་བའི་ནང་རྒྱ་ནག་གཞུང་གིས་གཟའ་པ་སངས་ཀྱི་ཉིན་རྒྱ་ནག་གི་མཚོ་དམག་དམག་དཔོན་ཏུང་ཅུན་ཟེར་བ་ཁོང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པ་དེ་བཞིན་ཞི་ཅིན་ཕིང་གིས་འཛམ་གླིང་གི་སྟེང་རྒྱ་ནག་གི་སྟོབས་ཤུགས་རྒྱ་སྐྱེད་གཏོང་རྒྱུར་འབད་བརྩོན་གནང་བཞིན་པ་ལ་བརྟེན་ནས་རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་མང་བོ་ཞིག་དངངས་འཚབ་སྐྱེ་དགོས་པའི་གནས་སྟངས་ཆགས་ཡོད་པ་ཞིག་ངོས་འཛིན་གནང་གི་ཡོད་ཀྱང་དེ་སྔའི་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གར་སོང་ཆ་མེད་དུ་གྱུར་ནས་ཟླ་བ་ལྔ་ལྷག་ཕྱིན་པའི་རྗེས་སུ། ཁོས་ལྐོག་ཟ་རུལ་སུངས་བྱས་པའི་དོགས་གཞི་གི་འོག་ཏུ་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་བའི་གནས་ཚུལ་ཐོན་པ་དང་འབྲེལ། ཁོ་གི་ཚབ་ཏུ་རྒྱལ་སྲུང་བློན་ཆེན་ཟིག་རང་བཞིན་གྱིས་བསྐོ་དགོས་གི་ཡོད་དེ། ཞི་ཅིན་ཕིང་གིས་མཚོ་དམག་གི་དམག་དཔོན་ཏུང་ཅུན་ལས་གནས་དེའི་ཐོག་འདེམས་པ་རེད་མ་གཏོགས་དམིགས་བསལ་རྒྱ་ནག་གི་དམག་ཕྱོགས་ལ་དགེ་ཕན་གྱི་ལེགས་བཅོས་བཏང་བ་ཟིག་ངོས་འཛིན་གནང་གི་མེད། དེ་བས་འདིའི་ཐད་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱི་དགོངས་ཚུལ་ལ་སོང་ན། ད་ལྟ་འདི་ཏུང་ཅུན་ཟེར་བ་འདི་རྒྱལ་སྲུང་བློན་ཆེན་ལ་བསྐོས་པ་འདི་ནི་རྒྱ་ནག་དམག་ཁུལ་དུ་ཞིག་རྒྱལ་སྤྱིའི་འབྲེལ་ཚུགས་འབྲེལ་བ་ཡོད་ཀྱི་མ་རེད་བསམ་གྱི་འདུག་ག་རེ་ཡིན་ན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ཁོ་རང་གར་སོང་ཆ་མེད་བྱས་ནས་ཟླ་བ་ལྔ་འདྲ་བོ་ཅིག་འགོར་ཡོད་རེད་བ། ཁོས་ཁོ་རང་མེད་ཡ་ཆགས་ནས་ཨ་ནི་ཟླ་བ་གཉིས་སྔོན་ལ་ཁོ་རང་ད་གནས་དབྱུང་གཏང་ཡག་གི་གསལ་བསྒྲགས་ཅིག་ཡང་འདི་རེད། ད་རྒྱ་ནག་ལ་རྒྱལ་སྲུང་བློན་ཆེན་ཡོད་བ་མ་རེད། བྱས་ཙང་ད་རེས་དེའི། ཏུང་ཅུན་རྒྱལ་སྲུང་བློན་ཆེན་ལ་བསྐོས་ཡ་དེས་དམིགས་བསལ་གི་ཅིག་དམག་མིའི་བཅོས་བསྒྱུར་དང་དམག་གི། རྒྱ་སྐྱེད་བྱས་ཡ་ལ་དམིགས་ནས་དེ་འདྲ་གི་བཅོས་བསྒྱུར་ཅིག་རེད་བསམ་གི་མི་འདུག། རྒྱུ་མཚན་ག་རེ་ནི་ཁོ་རྒྱལ་སྲུང་བློན་ཆེན་ཡོད་མ་རེད་བ། ད་རྒྱལ་སྲུང་བློན་ཆེན་ཅིག་ཡ་ཡོང་དགོས་གི་ཡོད་རེད་བ། རྒྱལ་སྲུང་བློན་ཆེན་ཞིག་མེད་ན་ནི་ཕྱི་རྒྱལ་གྱི་ད་རྒྱལ་སྲུང་བློན་ཆེན་དང། ད་ག་ནང་བཞིན་འཛམ་གླིང་རྒྱལ་ཁག་ལ་ད་ཕྱི་ལོགས་དམག་གི་གདོང་པ་བསྟན་ཡ་དེ་རྒྱལ་སྲུང་བློན་ཆེན་གྱིས་སྟོན་དགོས་བ་རེད་ད་ག་ནང་བཞིན་ཕྱི་རྒྱལ་གྱི་དམག་དོན་དང་འབྲེལ་བ་ཡོད་ཡ་ལྷག་པར་དུ་ཕྱི་རྒྱལ་གྱི་རྒྱལ་སྲུང་བློན་ཆེན་དང། གྲོས་མོལ་བྱེད་ཡ་དང། ཚོགས་འདུར་མཉམ་ཞུགས་བྱེད་ཡ་དེ་ཚོ་རྒྱལ་སྲུང་བློན་ཆེན་རྒྱལ་ཁབ་ཅིག་ལ་རྒྱལ་སྲུང་བློན་ཆེན་ཡིན་གཅིག་མིན་གཅིག་དགོས་གི་ཡོད་རེད་བྱས་ཙང་ད་རེས་ཞི་ཅིན་ཕིང་གི་ད་ལྟ། ཏུང་ཅུན། རྒྱལ་སྲུང་བློན་ཆེན་འདི་ཡང་དེ། ཁོ། ས་མིག་དེ་རང་སྟོང་པ་ཁོ་ཆགས་རེད་དེ་གང་ལ། དེ་ལ། མི་ཅིག་བསྐོ་དགོས་ཡ་དེ་སྔ་ཕྱི་གི་དུས་ཚོད་ཅིག་མ་དེ་ཁོ་ནི། བསྐོ་དགོས་ཡ་ན་ཅིག་དགོས་ཡ་རེད་དེ་དེ་གང་ལ། འདི་དམིགས་བསལ་གྱི་ཅིག་སྲིད་བྱུས་དང་དམག་མིའི་བཅོས་བསྒྱུར་དང་འཛམ་གླིང་རྒྱལ་སྤྱི་ལ་འབྲེལ་བ་ཡོད་ཀྱི་མ་རེད་བསམ་གྱི་འདུག་དེ་གནད་དོན་གཅིག་རེད་གནད་དོན་གཉིས་པ་དེ།
དེ་བཞིན་དུ་ཁོང་གིས་མུ་མཐུད་གསུངས་རྒྱུར། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལྟ་བུར་མཚོན་ན། ཁོའི་མཚོན་དོན་གཅིག་མ་གཏོགས་དོན་ལྡན་པའི་སྐོར་ལ་དབང་ཆ་དམག་གི་གི་དབང་ཆ་བེད་སྤྱོད་བྱེད་ཡ་ལ་སོགས་པ་ལ་ཁོའི་དོན་ལྡན་པའི་དབང་ཆ་ཡོད་བ་མ་རེད། དེ་གསལ་བོ་རེད། དེ་ག་རེ་རེད་ཟེར་ན། རྒྱ་ནག་གི་དམག་གི་འགྲོ་ལུགས་འགྲོ་སྟངས་འགྲོ་ལུགས་ལྟར་སོང་ན་ཁོ་རང་རྒྱལ་སྲུང་བློན་ཆེན་གི་དོན་དག་ཚང་མ་ཐག་གཅོད་ཡ་དང་དེ་འདྲ་གི་དབང་ཆ་ཡོད་བ་མ་རེད། མང་ཆེ་བ་དེ་དམག་དེ། ཅུང་གི་ཞི་ཅིན་ཕིང་གི་དབང་ཆ་ཟིན་པའི་ཨ་ནི་ཅུན་ཅུན་ཝེ་ཟེར་ཡ་ཅིག་ཡོད་རེད། ཨ་ནི་ཁོ་རང་ཚོ་གིས་དབང་ཆ་ཟིན་པ་མ་གཏོགས་དངོས་གནས་དམག་གི་དོན་དག་ཐག་གཅོད་བྱེད་ཡ་དང་ཅིག་དམག་འཁྲུག་དང་ལྷག་པར་དུ་དེ་འདྲ་འབྲེལ་ཡ་གི་འབྲེལ་བ་ཡོད་ཡ་གི་ལས་དོན་ཚང་མ་ཨ་ནི་གང་གི་རྒྱལ་སྲུང་བློན་ཆེན་གི་འགན་ཁུར་དགོས་ཡ་མ་རེད། མང་ཆེ་བ་དེ་དམག་གི་དབང་ཆ་ངོ་མ་དེ་སུའི་ལག་པ་ཡོད་རེད་ཟེར་ན། ཞི་ཅིན་ཕིང་གི་ཀྲུའུ་ཞི་གི་འགན་ཞིག་ཡོད་ཡ། ཀྲུང་དབྱང་ཅུན་ཝེ་ཟེར་ཡ་ཅིག་ཡོད་རེད། ཀྲུང་དབྱང་ཅུན་དམག་ཨུ་ཟེར་ཡ་ཅིག་ཡོད་རེད། དེའི་གི་གི་ཐག་གཅོད་ཡ་དང་ད་དེའི་གི་ཀྲུའུ་ཞི་དེ་ཞི་ཅིན་ཕིང་དེ་གིན་ལ་དབང་ཆ་དམག་གི་དབང་ཆ་ངོ་མ་དེ་ཞི་ཅིན་ཕིང་གི་ལག་ལ་ཡོད་ཡ་དེ་གསལ་བོ་རེད་དེ་དེ་གིན་ལ། རྒྱལ་སྲུང་བློན་རྒྱལ་སྲུང་བློན་ཆེན་ཁོ་རང་གི་དམག་གི་གོ་གནས་གི་མཚོན་དོན་ཞིག་ཆེན་པོ་ཡིན་པ་ལས་དབང་ཆ་ངོ་མ་དེ་ཞི་ཅིན་ཕིང་དང་ཞི་ཅིན་ཕིང་གཙོས་ཀྱི་ད་ཀྲུང་དབྱང་དམག་ཨུ་ཟེར་ཡར་ཁོ་ཚོར་འོས་ཟིན་ཡོད་ཀྱང་ཙང་དེ་ཅིག་གང་ལྟར་ཀྱང་ད་དམག་གི་སྟོབས་ཤུགས་རྒྱ་སྐྱེད་བྱེད་ཡ་དང་དམག་གི་བཅོས་སྒྱུར་སྐོར་ལ་འབྲེལ་བ་ཡོད་ཀྱི་མ་རེད་བསམ་གི། རྒྱལ་ཁབ་གཞན་གྱི་འགྲོ་སྟངས་དང་མི་འདྲ་བར་རྒྱ་ནག་དམར་བའི་གཞུང་གི་སྲིད་དབང་སྒེར་གཅོད་ཀྱི་ལམ་ལུགས་ཀྱི་འོག་ཏུ་རྒྱལ་སྲུང་བློན་ཆེན་ལྟ་བུ་ཕྱི་ཕྱོགས་ལ་གདོང་སྟོན་པ་དང། གོ་གནས་ཀྱི་ཚབ་མཚོན་ལྟ་བུ་ཞིག་ཡིན་པ་ལས་དོན་དངོས་ཀྱི་དབང་ཆ་ཞི་ཅིན་ཕིང་གིས་དབུ་ཁྲིད་པའི་རྒྱ་ནག་དབུས་དམག་དོན་རྒྱུན་ལས་ཨུ་ཡོན་ལ་ཡོད་པས་ན། རྒྱལ་སྲུང་གི་སྐོར་གྱི་སྲིད་བྱུས་དང། ཡང་ན་དམག་དོན་དང་འབྲེལ་བའི་བྱ་གཞག་གང་ཡང་རུང་བ་ཞིག་ཡིན་ཡང་དབུས་དམག་དོན་རྒྱུན་ལས་ཀྱིས་ཐག་གཅོད་བྱེད་དགོས་ཀྱི་ཡོད་པ་ཡོངས་གྲགས་ཀྱི་གནས་ཚུལ་ཞིག་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བོད་རང་སྐྱོང་ལྗོངས་ཟེར་བའི་ནང་གི་སྦྲུམ་མ་དང་བྱིས་པ་འཆི་སྐྱོན་གྱི་གྲངས་ཚད་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཆ་སྙོམས་གྲངས་ཚད་ལས་ཧ་ཅང་མཐོན་པོར་སླེབས་ཡོད་པ་དང་འབྲེལ་ནས་དེ་ནི་བོད་མིར་འདྲ་མཉམ་གྱི་ཐོབ་ཐང་དང་མཐུན་རྐྱེན་མེད་པ་གསལ་བོ་ཞིག་རེད་ཅེས་གསུངས་ཡོད་པ་སོགས་འབྲེལ་ཡོད་གནས་ཚུལ་ཁག་ཅིག་རྡོ་རྗེ་མཚོ་ངོས་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང།

བཅོ་ལྔ་ཡན་ཟིན་ཡོད་པ་དང་ཕྲུ་གུ་དམར་འབྱར་འཆི་སྐྱོན་གྱི་ཚད་སྟོང་ཆ་ག་བཞི་ཚེག་དགུ་ཟིན་ཡོད་ལ། ལོ་ལྔ་མན་གྱི་བྱིས་པ་འཆི་སྐྱོན་གྱི་ཚད་སྟོང་ཆ་ག་དྲུག་ཚེག་བརྒྱད་ཟིན་ཡོད་ཅེས་གསལ་བསྒྲགས་བྱས་ཡོད་པ་རེད། ཡང་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་བོད་ལྗོངས་ཉིན་རེའི་ཚགས་པར་གིས་སྤེལ་བའི་གནས་ཚུལ་ནང། ཉིས་སྟོང་ཉེར་གཉིས་ལོར་བོད་རང་སྐྱོང་ལྗོངས་ཡོངས་ཀྱི་སྦྲུམ་མ་འཆི་སྐྱོན་གྱི་གྲངས་ཚད་དེ་འབུམ་གཅིག་གི་ནང་བཞི་བཅུ་ཞེ་ལྔ་ཚེག་བརྒྱད་ཟིན་ཡོད་པ་དང་ཕྲུ་གུ་དམར་འབྱར་འཆི་སྐྱོན་གྱི་གྲངས་ཚད་དེ་སྟོང་ཆ་ག་བདུན་ཚེག་ལྔ་ཙམ་ཡིན་ཞིང། ཡང་ལོ་ན་ལྔ་མན་གྱི་བྱིས་པ་འཆི་སྐྱོན་བྱུང་བའི་གྲངས་ཚད་སྟོང་ཆ་ག་བརྒྱད་ཚེག་བཞི་ལྔ་ཙམ་ཟིན་ཡོད་ཅེས་སོགས་བཀོད་འདུག། གྲངས་འབོར་དེ་དག་ལ་བལྟས་ན། བོད་ནང་གི་སྦྲུམ་མ་དང་ཕྲུ་གུ་འཆི་སྐྱོན་གྱི་གྲངས་འབོར་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཆ་སྙོམས་གྲངས་ཚད་ལས་མཐོན་པོར་སླེབས་ཡོད་པ་གསལ་བོར་བསྟན་འདུག་ལ། དེས་བོད་མིའི་འཚོ་གནས་ཀྱི་ཚད་གཞི་ཡང་དམའ་བོ་ཡིན་པ་ཕུགས་སུ་བསྟན་ཡོད་པ་རེད། རྒྱ་ནག་གཞུང་ཕྱོགས་ནས་བོད་བཅིངས་བཀྲོལ་བཏང་བ་དང་བོད་མིར་དབུལ་སྐྱོབ་བྱས་ནས་དེང་སྐབས་བོད་མི་ཚོས་བདེ་སྐྱིད་ཀྱི་འཚོ་བར་ལོངས་སུ་སྤྱོད་བཞིན་ཡོད་ལུགས་དྲིལ་བསྒྲགས་རྒྱུན་ཆད་མེད་པར་བྱས་དང་བྱེད་མུས་ཡིན་པ་རེད།

ད་འདི་གི་ག་རེ་མཚོན་དགོས་རེད་ཟེར་ན་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ནས་ཨ་ནི་ད་ལྟ་མི་ཚང་མ་འདྲ་མཉམ་མ་ཡིན་པ། མི་ཚང་མ་གི་ཐོབ་ཐང་མ་འདྲ་ཡ། མི་ཚང་མ་གི་འཚོ་གནས་གི་ཆ་རྐྱེན་དེ་འདྲ་མཉམ་མིན་པ། ད་རྒྱལ་ཁབ་གཅིག་གི་འོག་ནས་སྤྱི་སྟངས་དགོས་ཤིག་གི་ཁྱད་པར་ཏོག་ཙི་ཏོག་ཙི་ད་ཡོད་རེད་དེ་ལ་འདི་འདྲ་གི་ཆེན་པོ་བྱུང་ཡོད་ཡ་ད་ཕལ་ཆེར་རྒྱ་ནག་མ་གཏོགས་ད་ཡོད་ཀྱི་མ་རེད་བསམ་གི། རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་གཞིར་བཟུང་ན་ཉིས་སྟོང་ཉེར་གཉིས་ལོར་སྔར་བཞིན་བོད་ནང་གི་སྦྲུམ་མ་དང། བྱིས་པ་དམར་འབྱར་འཆི་སྐྱོན་གྱི་གྲངས་འབོར་དང་རྒྱ་ནག་རྒྱལ་ཡོངས་ཀྱི་ཆ་སྙོམས་གྲངས་ཚད་བར་ཁྱད་པར་ཆེན་པོ་ཡོད་པ་མ་ཟད་ཡར་རྒྱས་ཅན་གྱི་ཧྲང་ཧའེ་ནང་ཉིས་སྟོང་ཉེར་གཅིག་ལོར་སྦྲུམ་མ་འཆི་སྐྱོན་གྱི་ཚད་འབུམ་གཅིག་གི་ནང་ནས་གཅིག་ཚེག་དྲུག་ཟིན་ཡོད་པ་དང་བྱིས་པ་དམར་འབྱར་འཆི་སྐྱོན་གྱི་ཚད་སྟོང་ཆ་གཉིས་ཚེག་གསུམ་ཡིན་འདུག། གཞན་ཡང་གོང་ཞུས་བོད་ལྗོངས་ཉིན་རེའི་ཚགས་པར་གྱིས་བཏོན་པའི་གནས་ཚུལ་ནང་དུ་བོད་རང་སྐྱོང་ལྗོངས་ནང་སྨན་ཁང་དུ་བྱིས་པ་སྐྱེས་པའི་ཚད་གཞི་བརྒྱ་ཆ་གི་དགུ་བཅུ་གོ་བརྒྱད་ཡན་ཟིན་ཡོད་པ་བཀོད་འདུག་ལ། དེ་ལྟར་ཡིན་ན་སྨན་ཁང་དེ་དག་གིས་བོད་པའི་སྦྲུམ་མ་དང་བྱིས་པ་རྣམས་ཀྱི་ཚེ་སྲོག་སྐྱོབ་ཐུབ་ཀྱི་མེད་པའི་རྒྱུ་མཚན་གང་ཡིན་ཐད་སངས་རྒྱས་སྐྱབས་ལགས་ཀྱིས་དྲིས་ལན་གནང་དོན།
ད་དེ་གི་སྨན་ཁང་ཟེར་ཡ་དེ་གི་ཚད་གཞི་དང་དེ་གི་ཆ་རྐྱེན་དང་དེ་གི་གནས་ཚད་དེ་ག་འདྲ་ཅིག་ཡིན་ན་ད་གསལ་བོ་ཞིག་མཚོན་ཡོད་རེད་པ་ད་རྒྱ་ནག་གཞུང་གིས་སྨན་ཁང་ཡོད་རེད་ཟེར་ན་གྲངས་ཀ་ནང་ན་ཡོད་རེད་དེ་གི་སྨན་པ་དང་སྨན་ཞབས་དང་དེ་གི་སྨན་གྱི་ཆ་རྐྱེན་དང་འཕྲུལ་ཆས་ཀྱི་ཆ་རྐྱེན་དེ་ད་རྒྱ་ནག་དང་ཧ་ཅང་ཁྱད་པར་ཆེན་པོ་ཤོར་ཡོད་ཡ་དེ་གསལ་བོ་རེད། དེ་འདི་སྒང་ལ་ད། འདིར་ག་རེ་ཤེས་དགོས་རེད་ཟེར་ན་ད་རྒྱ་ནག་གཞུང་གི་དྲིལ་བསྒྲགས་བྱེད་བཞིན་པའི་ད་རྒྱ་ནག་གིས་བོད་བཙན་བཟུང་བྱས་ནས་ད་ཁོ་རང་ཚོ་གི་བཅིངས་འགྲོལ་བཏང་ནས་ལོ་བདུན་ཅུ་ལྷག་གི་ནང་ལོགས་ནས་ཡར་རྒྱས་གནམ་ས་གི་བར་དེ་ཡར་རྒྱས་དེ་འདྲ་སོང་ཡོད་ཟེར་ཡ་དེ་ད་དྲིལ་བསྒྲགས་རང་ད་རྒྱག་བཞིན་བཞིན་བྱེད་ཀི་ཡོད་ཡ་དེ་ཁོ་རང་ཚོ་གི་བཏོན་རྒྱུ་གི་གྲངས་འབོར་དེའི་གི་སྒང་ནས་ད་གསལ་བོ་མཚོན་གི་འདུག་བ།

རྒྱ་ནག་གཞུང་གིས་ད་ལོ་རེ་རེ་ལ་དཔེ་དེ་སྒོར་མོ་དུང་ཕྱུར་མང་པོ་བཏང་ནས་བོད་ཀྱི་འཚོ་བ་ཡར་རྒྱས་བཏང་ཡ་དང་གཞུང་འབྲེལ་གྱི་དེ་འདྲ་ལྟར་འགྲོ་སོང་བཏང་གི་ཡོད་སྐོར་རེད་དེ་ནས་ཞིང་ཆེན་མང་པོ་ལ་འབོད་སྐུལ་བྱས་ནས་བོད་ལ་རོགས་སྐྱོར་བྱས་ནས་ནས་འགྲོ་སོང་མང་པོ་གཏོང་གི་ཡོད་ཟེར་བཤད་དེ་ཡོད་རེད་དེ་འདི་སྒང་ལ་རོགས་དངུལ་དེ་ཚོས་ག་རེ་བྱེད་གི་ཡོད་རེད་ཟེར་ད་དེས་འགྲོ་སོང་དེ་ག་བ་བཏང་གི་ཡོད་རེད་ཟེར་ཡ་འདི་ཚོས་ད་དྲི་བ་མང་པོ་ཞིག་ལྷག་ཡོང་གི་འདུག་བ། ད་མ་དངུལ་བཏང་ཡག་གི་འགྲོ་སོང་དེ་ག་བ་འགྲོ་གི་ཡོད་རེད་ཟེར་ཏེ། པཎ་ཆེན་རིན་པོ་ཆེའི་གི་གསུང་བཤད་ཅིག་ཡིག་ཐོག་ཕབ་རྒྱུ་ཅིག་འདུག་ཨ་པཎ་ཆེན་རིན་པོ་ཆེ་སྔོན་མ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ཟླ་བ་དགུ་བའི་ཚེས་ཉི་ཤུ་རྩ་གསུམ་གི་ཉིན་མ་ལ་ད་ཁམས་གི་མི་ཁན་ལ་ཕེབས་ནས་ནས་གཏམ་བཤད་གནང་རྒྱུ་ཅིག་འདུག་ཨ་དེའི་ནང་ལོག་ན་ད་པཎ་ཆེན་རིན་པོ་ཆེས་དེ་འདྲ་ཅིག་གསུང་འདུག་ཨ། ངས་ཡིན་ན་ཀྲུང་དབྱང་གི་དངུལ་མང་པོ་ཅིག་བཏང་ནས་ནས་དེ་མང་ཆེ་བ་དེ་ལས་བྱེད་པའི་ལག་པར་སོང་བ་ལས་ནས་མང་ཚོགས་ཀྱི་ལག་པར་སོང་ཡོད་པ་མ་རེད་ཟེར། ད་ཁྱོད་ཚོས་དངུལ་དེ་དག་ཡར་ཀླུང་གཙང་པོ་ནང་བླུག་གི་རེད་ཞེས་བཤད་དགོས་གི། ངས་ངོས་འཛིན་བྱེད་སྟངས་དེ་འདྲ་མ་རེད། གང་ཡིན་ཟེར་ན་ཡར་ཀླུང་གཙང་པོ་རྒྱ་གར་ཐད་ཀར་རྒྱུག་འགྲོ་གི་ཡོད་རེད། དངུལ་དེ་ཚོ་རྒྱ་གར་ལ་འགྲོ་གི་ཡོད་མ་རེད། ངས་བྱས་ན་པཎ་ཆེན་རིན་པོ་ཆེ་ངས་བྱས་ན་འབྲི་ཆུ་དང་མ་ཆུ་ནང་ལོགས་ལ་དངུལ་དེ་ཚོ་སོང་བ་རེད། ད་མ་ཆུ་དང་འབྲི་ཆུ་གཉིས་ཐད་ཀར་རྒྱ་ནག་ལ་རྒྱུག་གི་ཡོད་རེད། ད་འདིའི་གནད་དོན་ད་སྔོན་མ་ནས་རྒྱ་ནག་གི་ལས་སྟངས་དེ་འདི་འདྲ་ཡིན་པ་དེ་ད་པཎ་ཆེན་རིན་པོ་ཆེ་གི་གཏམ་བཤད་དེ་ནང་ལོ་གསལ་བོ་རེད་རྒྱ་ནག་གཞུང་གི་རོགས་སྐྱོར་བྱེད་ཡག་གི་དངུལ་དེ་ཚོ་ག་བ་འགྲོ་གི་ཡོད་རེད་ཟེར་ན་དེ་བོད་ལ་བཏང་བ་ཡིན་ཟེར་ད་ངས་དེ་རྒྱུན་དུ་དཔེ་མཚོན་བཞག་ཡ་དེ་ལག་པ་གཡས་པའི་ནང་ལོགས་ལ་དངུལ་འདི་ཁྱོད་སྤྲད་ཡ་ཡིན་ཟེར་བཞག་ཨ་ནི་ལག་པ་གཡས་པ་གི་གཡོན་པ་སྤྲད་རེད་ཨ་ནི་གཡོན་པ་ཕྱིར་ཁོའི་ལག་པ་མ་གཏོགས་ཕར་སྤྲད་ཡོད་མ་རེད་ཟེར་ཡ་དེ་རེད་ད་དབུས་གཞུང་གི་འགྲོ་སོང་དེ་འདྲ་ཅིག་བཏང་གི་ཡོད་ཟེར་དེ་དངུལ་དེ་ཚོ་ཚང་མ་ཡང་བསྐྱར་རྒྱ་ནག་གི་དཔོན་རིགས་དང་རྒྱ་ནག་གི་ལས་བྱེད་ལག་པ་རག་ནས་ཕྱིར་རྒྱ་ནག་མར་སོང་ཡོད་མ་གཏོགས་བོད་གི་ས་ཁུལ་ན་དངུལ་དེ་ཚོ་བསྡད་ཡོད་མ་རེད་ད་དེ་གསལ་བོ་འདྲ་བོ་ཅིག་རེད།
གཞན་ཡང་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གཞུང་གི་ཁྱབ་བསྒྲགས་དེ་རིགས་ཁྲོད་ཀྱི་གྲངས་འབོར་དེ་དག་ནི་གྲངས་ཀ་ངོ་མ་ཡིན་མིན་ཡིད་ཆེས་རུང་བ་ཞིག་མིན་སྐོར་གྱི་དགོངས་ཚུལ་གསུངས་སོང། རྒྱ་ནག་གི་དོན་གཅོད་གྲངས་འབོར་འདི་ཚོ་གལ་ཏེ་ཡིད་ཆེས་བྱེད་ཆོག་ཡ་དང་དེ་ཚད་ལྡན་ཡིན་པ་དང་དེ་ཡང་དག་པ་རེད་པས་ཟེར་ན་ད་དེ་ཡང་དྲི་བ་ཆེན་པོ་ཅིག་ཆགས་བསྡད་པའི་རང་བཞིན་གྱི་རྒྱ་ནག་གཞུང་གིས་གྲངས་ཀ་ག་རེ་ཅིག་ཐོན་ན་ཐ་ན་མི་འབོར་ཞིབ་བཤེར་ཅིག་གི་གྲངས་ཀ་དེ་ཡང་ཁོ་རང་ཚོ་གི་ཆབ་སྲིད་ཀྱི་དགོས་མཁོ་ནང་བཞིན་ཨ་ནི་ཁོ་རང་ཚོ་གི་རྫུན་བཟོ་མང་པོ་ཅིག་བྱེད་ཀྱི་ཡོད་རེད། ད་ག་ནང་བཞིན་ད་ལྟ་གི་ད་བོད་རང་སྐྱོང་ལྗོངས་ནང་ལོགས་ཀྱི་སྐྱེས་དམན་སྦྲུམ་མ་གི་གྲོངས་ཚད་དེ་དང་ཨ་ནི་བུ་གུ་གི་གྲོངས་ཚད་དེ་ནས་ལོ་ལྔ་གི་མ་འདས་པ་གི་བུ་གུ་གྲོངས་ཚད་ཀྱི་བརྒྱ་ཆ་གི་གྲངས་ཀ་དེ་ཚོའི་ཧ་ཅང་གི་དོགས་པ་ཟ་དགོས་ཡག་གི་གནས་སྟངས་ཅིག་ཆགས་ཡོད་པ་རེད་བསམ་གྱི་འདུག་དེ་འདིའི་སྒང་ལ་ད་རྒྱ་ནག་གི་གཞུང་འབྲེལ་གྱི་ཨ་ནི་གྲངས་ཀ་ག་རེ་བཏོན་ཡོད་ན་དེ་ནང་ལོགས་ལ་ལྷད་ཆེན་པོ་ཡིན་པ་ད་འཛམ་གླིང་གི་ཡོངས་གྲགས་འདྲ་བོ་རེད་དེ་འདིའི་སྒང་ལ་ད་རྒྱ་ནག་གཞུང་གིས་ཡར་རྒྱས་སོང་ཡག་གི་གྲངས་འབོར་དེ་ཚོ་ཉུང་བ་དེ་ཚོ་མཐོ་རུ་རྫུན་བཟོ་བྱེད་ཀྱི་ཡོད་རེད། དེ་ནས་གྲོངས་ཡ་དང། གནོད་སྐྱོན་བྱུང་ཡ་གྲངས་འབོར་དེ་ག་དུས་ཡིན་ནའི་ཉུང་རུ་བཟོ་གི་ཡོད་ད་དེ་གསལ་བོ་འདྲ་བོ་གཅིག་རེད་དེ་འདིའི་སྒང་ལ་ད་དེ་འདྲ་ཡིན་ན་ཡང་རྒྱ་ནག་གཞུང་གི་སྤྲད་རྒྱུ་གི་གྲངས་འབོར་འདིའི་སྒང་ནས་བལྟས་སོང་ན་ཡང་ད་ང་ཚོ་གསལ་བོ་ཤེས་ཡ་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཆུ་ཚད་དང་གནས་ཚད་དང་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་གནས་ཚད་གཉིས་ལ་ཁྱད་པར་ཆེན་པོ་ཤོར་གི་ཡོད་ཡ་དེ་གསལ་བོ་རེད་ད་དེ་འདྲ་གི་ཁྱད་པར་དེ་ག་རེ་བྱས་ཤོར་སོང་བ་རེད་ཟེར་ད་དེ་རྒྱ་ནག་གཞུང་གི་དབང་སྒྱུར།

སྦྲུམ་མ་འཆི་སྐྱོན་གྱི་གྲངས་ཀ་མང་ཤོས་དེ་ཆགས་ཡོད་སྐོར་གཞུང་འབྲེལ་གནས་ཚུལ་ནང་བཀོད་འདུག། གསན་མཁན་རྣམ་པ་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པའི་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས། གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འབྱེད་བྱེད་མཁན་ཕྱུག་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང་ཁྱེད་ཚོའི་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།